ཇོ་བོའི་དབུ་སྔས་སུ་མར་མེ་མཚན་ཐུབ་རྒྱུན་མ་ཆད་པར་ཕུལ་བ་ཡིན། ད་འབྲོམ་སྟོན་པ་ཇོ་བོ་རྗེ་གི་དེ་ནས་ཞབས་ཕྱི་པའི་གསོལ་དཔོན་གི་སོ་ར་བ་ཕྱག་རོགས་དང་ཞབས་ཕྱི་བྱས་ནས་ཕུལ་བ་ཡིན་གསུངས། ཇོ་བོས་ནུབ་མོ་དེ་རང་ལ་འབྲོམ་རིན་པོ་ཆེ་ལ་དབང་བསྐུར་ཏེ་སྲས་ཀྱི་ཐུ་བོར་བཟུང། དེ་ནས་སྤུ་ཧྲེང་ནས་རིམ་གྱིས་ཕེབས་ཏེ། ད་སྟོད་སྤུ་ཧྲེང་ནས། ད་ག་ལེར་ཕེབས་ནས། རིམ་གྱིས་ཕེབས་ཏེ་མང་ཡུལ་སྐྱིད་སྒྲུང། ད་ཐག་ཉེ་པོ་རེད་པ་འདིའི་སྐྱིད་གྲོང་ལ། འདི་ནས་མང་ཡུལ་སྐྱིད་གྲོང་དུ་ཕེབས། དེ་ནས་བལ་ཡུལ་བརྒྱུད་དེ་རྒྱ་གར་དུ་གདན་འདྲེན་རྩིས་བྱས་ཀྱང། ལམ་དུ་དམག་ཟིང་ཆེན་པོ་ལངས་པས་ལམ་འགག་ནས་ཕེབས་མ་ཐུབ། ད་སྐྱིད་གྲོང་ནས་མར་བལ་ཡུལ་བརྒྱུད་ནས་རྒྱ་གར་ལ་ཕེབས་རྩིས་གནང་བསྡད་པ་རེད་དེ། དེ་ནས་ས་མཚམས་ལ་དེ་ནས་དམག་འཁྲུག་བྱུང་ནས་ལམ་འགག་བསྡད་ཡོད་ཡིན་པ་རེད། ལམ་འགག་ནས་ཕེབས་མ་ཐུབ། དེའི་ཚེ་འབྲོམ་གྱིས་བོད་དུ་མར་གདན་འདྲེན་ཐབས་གཙོ་བོར་མཛད། ད་འབྲོམ་སྟོན་པས་ཇོ་བོ་རྗེ་བོད་ལ་ཕ། བྷ་བྷེ་ཡ། བོད་དབུས་དང་ད་བོད་དབུས་ཁུལ་ལ་ཕར་ཕེབས་ཡ་ལ་འབད་བརྩོན་ཞེ་པོ་གནང་གི་ཡོད་རེད་ཞུ་གི་ཡོད་རེད་ཇོ་བོ་རྗེ་ལ་བོད་ལ་ཕར་ཕེབས་རོགས་གནང་ཟེར། ནག་ཚོ་གིས་ནི་རྒྱ་གར་ལ་ཕེབས་རོགས་གནང་ཟེར་ནས་ད། ནག་ཚོ་ནག་ཚོ་ཁ་ཡོད་མ་རེད་པ། ནག་ཚོ་གིས་རྒྱ་གར་ལ་ཕེབས་རོགས་གནང་ཟེར་ད་འཐེན་ཤག་བརྒྱབ་ནས། འབྲོམ་སྟོན་པས་བོད་ལ་ཕེབས་རོགས་བྱེད་ཟེར། ནག་ཚོས་རྒྱ་གར་ལ་ཕེབས་རོགས་བྱེད་ཟེར། ནག་ཚོས་ནི་རྒྱ་གར་དུ་གདན་འདྲེན་ཐབས་གཙོ་བོར་མཛད། ལམ་གྱི་དམག་འཁྲུག་གྱིས་གདན་འདྲེན་མ་ཐུབ་པས་ལོ་ཙཱ་བ་ཅི་དྲག་ལ་ཐུག་སྟེ་ཡིད་བློང་བློང་པོར་གྱུར་ཟེར། ད་རྒྱ་གར་ལ་འདྲེན་པའི་སྒང་ལ་རྒྱ་གར་ལ་འདྲེན་པའི་སྒང་ལ་ལམ་ལ་དམག་འཁྲུག་ཡོད་ཙང་ཕེབས་ཐུབ་གི་ཡོད་མ་རེད་ད་ལོ་གསུམ་གི་དུས་ཚོད་དེ་རྫོགས་གྲབས་བྱས་ནས་ད་མནའ་ཟ་གྲབས་བྱེད་གི་ཡོད་རེད་པ་ད། རེད་པ་ད། དེ་བྱེད་པའི་སྒང་ལ་ད་ནག་ཚོ་ལོ་ཙཱ་བ་དཔེ་ཅི་དྲག་ལ་ཐུག་ནས་དཔེ་སེམས་དཔེ་སྐྱིད་པོ་མེད་པ་བློང་བློང་པོ་འདྲ་བོ་ཅིག་རེད་པ་ད་ཆགས་པ་རེད། དེ་བྱེད་པའི་སྒང་ལ་ཇོ་བོས་ལོ་ཙཱ་བ་ལ་ནག་ཚོ་ལོ་ཙཱ་བ་ལ་དེ་ཙམ་སེམས་ལས་མི་དགོས་གསུངས་དེ་འདྲའི་སེམས་ཁྲལ་བྱེད་དགོས་ཡ་ཡོད་མ་རེད་སྒྲུབ་མ་ནུས་པ་ལ་ཉེས་པ་མེད་གསུངས། སོ་སོས་དཔེ་གང། གང་ཐུབ་ཅི་ཐུབ་དེ་བྱས་རེད་པ་ད། བ་དེ་རྒྱ་གར་གདན་འདྲེན་ཞུ་ཡ་ཡིན་ན་ཡང་བསྒྲུབ་མ་ཐུབ་པ་ཡིན་ཙང། ད་ནི་མནའ་སྐྱེལ་བྱས་ཡོད་ན་ཡང་ཉེས་པ་ཡོད་མ་རེད་གསུངས་པ་རེད། བསྒྲུབ་མ་ཐུབ་བསྒྲུབ་མ་ནུས་པ་ལ་ཉེས་པ་མེད་གསུངས་པས། དེ་ནས། ལོ་ཙཱ་བ་ཤིན་ཏུ་དགའ་ནས། ལོ་ཙཱ་བ་ལོ། ཨ་ནི་དགའ་ནས་ཇོ་བོ་རྗེ་གིས་དཔེ་དམིགས་བསལ་གནང་རེད་པ། ཨ་ནི། ཤིན་ཏུ་དགའ་ནས།

བོད་སྤྱི་གི་ད་བསོད་ནམས་ཀྱི་སྟོབས་ཀྱིས། ཇོ་བོ་རྗེ་རྒྱ་གར་ལ་ཕར་ཕེབས་པའི་ལམ་ཁར་ད་དམག་འཁྲུག་གིས་བཀག་བཞག་རེད་པ་ད། འོ་དེ་བསོད་ནམས་ཀྱི་སྟོབས་ཀྱིས་རེད་གསུངས་པ་འདྲ། བོད་སྤྱི་བསོད་ནམས། བསོད་ནམས་ཡིན་པ་རེད། དེ་ལྟར་ཇོ་བོ་ཕེབས་མ་ཐུབ་པས་རྒྱ་གར་དུ་བང་ཆེན་བརྫངས་ནས། བང་ཆེན་ཟེར་ན་ལན་འཁྱེར་མཁན། བརྫངས་ནས་གནས་བརྟན་གྱི་བཀའ་བཞིན། ཇོ་བོ་བལ་པོ་བར་གདན་དྲངས་ཀྱང་ལམ་དུ་དམག་འཁྲུག་གིས། གདན་འདྲེན་མ་ཐུབ་པར་རེ་ཤིག་ཕྱིར། རེ་ཤིག་ཕྱིར་ལོག་ཕེབས་དགོས་བྱུང། སླར་དུས་ཟིང་འཇགས་མཚམས་ཟིང་ཆ་འཇགས་མཚམས། ཨ་ནེ་གདན་འདྲེན་ཞུས་ཆོག་པ་དང། ཇོ་བོ་བོད་དུ་ཕེབས་ནས་བསྟན་བཅོས་ཀྱང་འདི་འདྲ་བ་མཛད། འགྲོ་དོན་ཡང་ཤིན་ཏུ་ཆེ་བས་རབ་ཏུ་བོད་དུ་བཞུགས་ཆོག་པ་འདྲ་མི་ཡོང་ངམ་ཞེས་ཞུ་ཡིག་དང་ལམ་སྒྲོན་ཇོ་བོའི་ཕྱག་བྲིས་ངོ་མ་ཞིག་དང། གསེར་མང་པོ་བཅས་རྒྱ་གར་དུ་བརྫངས། དེའི་ཚེ་རྒྱ་གར་དུ་རང་རེ་བོད་དང་མི་འདྲ་བར་ལོ་གཅིག་གི་ནང་དུ་བསྟན་བཅོས་གསར་པ་གང་བྱུང་བ་རྣམས་པཎྜི་ཏ་རྣམས་ཚོགས་ནས་གྲལ་གཤམ་ནས་ཤོག་བུ་རེ་རེ་བཞིན་གྲལ་ལ་བཏང་ནས་ཚང་མས་རེ་རེ་བཞིན་གཟིགས་ནས་ཚིག་དོན་ལ་སྐྱོན་མེད་པ་རྣམས། ད་ཚིག་ལ་ཚིག་དང་དོན་ལ་སྐྱོན་མེད་མཁན་གྱི་རེད་པ་ད་དཔེ་ཆ་དེ་ཚོ་ཨ་ནེ་རྒྱལ་པོ་ལ་ཡར་རྒྱལ་པོ་ལ་ཞུས་ཏེ་རྩོམ་པ་པོ་ལ་བྱ་དགའ་གནང། བསྟན་བཅོས་དེ་ཁྱབ་བརྡལ་དུ་བྱས་ཆོག་པའི་དྲིལ་བསྒྲགས། ཚིག་ཚིག་སྦྱོར་ལེགས་ཀྱང་ཚིག་ཡག་པོ་ཡོད་ན་ཡང་དོན་ལ་སྐྱོན་ཡོད་རིགས། འདི་རེད་པ་ད། ཚིག་ལ་མི་རྟོན་དོན་ལ་རྟོན་ཟེར་ཡག་དེ་རེད་ཚིག་སྦྱོར་ལེགས་ཀྱང་དོན་ལ་སྐྱོན་ཡོད་རིགས་ཀྱི་བསྟན་བཅོས་དེ་ཁྱི་ཡི་མཇུག་མར་བཏགས་ཏེ་གྲོང་ཁྱེར་གྱི་སྲང་བར་ཁྲིད་དེ་རྩོམ་པ་པོ་དང་བཅས་པར་དམའ་ཕབ། རྒྱལ་པོ་ལ་ཞུས་ནས་ཕྱིན་ཆད་བསྟན་བཅོས་དེ་བསྒྲགས་མི་ཆོག་པར་དྲིལ་བསྒྲགས་བྱེད་སྲོལ་ཡོད་པས། ད་དེ་དུས་རྒྱ་གར་ལ་ལུང་པའི་ལུགས་སྲོལ་དེ་འདྲ་ཅིག་ཡོད་ཡིན་པ་རེད། ལུང་པའི་ལུགས་སྲོལ། དྲིལ་བསྒྲགས་བྱེད་སྲོལ་ཡོད་པས། ཇོ་བོ་ཆེན་པོའི་གསུང་ལ་དེ་འདྲའི་བརྟག་དཔྱད་མི་དགོས་ཀྱང། ཡུལ་གྱི་ལུགས་སྲོལ་ཟེར་ད་ཡུལ་གྱི་ལུགས་སྲོལ་རེད་དོ། ཆོས་ཀྱི་ལུགས་སྲོལ་མ་རེད་ཡུལ་གྱི་ལུགས་སྲོལ་རེད། དེ་ནས་ཡུལ་གྱི་ལུགས་སྲོལ་བཞིན་པཎྜི་ཏའི་གྲལ་དུ་བཏང་བས། ད་ཇོ་བོ་རྗེ་གི་བོད་ཀྱི་ལམ་སྒྲོན་ཤོག་བུ་གསུམ་པོ་དེ་ད་རྒྱ་གར་གི་པཎྜི་ཏ་མང་པོ་འདུག་སེ་འཛོམས་ནས་ད་གྲལ་ལ་འདུག་སེ། མ་བཏང་ནས་ད་ཚིག་དོན་ལ་སྐྱོན་ཡོད་མེད་བརྟག་དཔྱད་བྱེད་པའི་སྒང་ལ་ལམ་སྒྲོན་ཤོག་བུ་གསུམ་པོ་དེའི་ནང་དུ་བཀའ་མདོ་རྒྱུད་ཐམས་ཅད་ཀྱི་བརྗོད་བྱ་མང། མ་ཚང་བ་མེད་པ་བསྡུས་ནས་བསྟན་ཅིང་འདི་ལ་བརྟེན་ནས་གསུང་རབ་ཐམས་ཅད་གདམས་ངག་ཏུ་འཆར་བའི་པཎྜི་ཏ་རྣམས་ལ་ཐུགས་ངེས་ཆེན་པོར་འཁྲུངས་པས། ད་པཎྜི་ཏ་སྒང་ག་ལོ་པའི་ཐུགས་ངེས་ཆེན་པོ། བྱང་ཆུབ་ལམ་གྱི་སྒྲོན་མ་གཟིགས་པ་ལ་བརྟེན་ནས་ད་ཐུགས་ངེས་ཞེ་དྲག་བྱུང་བ་རེད། ད་ཐུགས་ངལ། བློ་བསྐྱེད་འདྲ་པོ་མང་པོ་ཞེ་དྲག་བྱུང་བ་རེད། བློ་བསྐྱེད་བྱུང་ཟེར་རྒྱུ་རེད་པ། དེ་རེད། མང་པོ་བྱུང་བ་རེད། དེ་ནས་ད་པཎྜི་ཏ་རྣམས་ལ་ཐུགས་ངེས་ཆེན་པོ་འཁྲུངས་པས་ཐམས་ཅད་ཧ་ལས་ནས་མགྲིན་གཅིག་ཏུ་ས། ཇོ་བོ་བོད་དུ་ཕེབས་པས་བོད་པ་རྣམས་ལ་ལེགས་པ་མ་ཟད་ངེད་རྒྱ་གར་བ་རྣམས་ལའང་ཤིན་ཏུ་ལེགས་པ་བྱུང་ཟེར་གང་ག་འུར་ཆེ་ཆེ་དྲག་པོ་རང་བཞིན་གྱིས་བྱུང་བ་ཡིན་པ་འདྲ་ཧ་ལས་ནས། འདུག་པ་ད་ལམ་སྒྲོན་མ་ཀློག་ཚར་བ་ད་གི་གང་ག་ཧང་སངས་ནས་འབད། ཇོ་བོ་རྒྱ་གར་དུ་བཞུགས་ན་རྒྱ་གར་བ་རྣམས་ཤེས་རབ་དང་བརྩོན་པ་ཆེ་བས་བསྟན་བཅོས་འདི་ལྟ་བུའི། འདུག་པ་ད། ཚིག་ཉུང་ཉུང་ལ་འབད་དོན་ཚང་བདེ་བ་འདི་འདྲའི་གསུང་གི་མ་རེད། འདི་ལྟ་བུའི་མི་གསུང། བོད་གླེན་ཞིང་བརྩོན་འགྲུས་ཆུང་བ་ལ་དགོངས་ནས་ཚིག་ཉུང་ལ་དོན་ཆེ་བའི་བསྟན་བཅོས་འདི་ལྟ་བུ་མཛད། ཅེས་ཇོ་བོ་བོད་དུ་བཞུགས་པ་ལ་བསྔགས་བརྗོད་མང་དུ་གསུངས་པས། ད་གནས་བརྟན་རཏྣ་ཨཱ་ཀ་ར་དེར་བཞུགས་བསྡད་ཡོད་རེད་པ་ད་ད་པཎྜི་ཏ་ཚོ་གི་བསྔགས་བརྗོད་བོད་ད་ཇོ་བོ་རྗེ་བོད་ལ་ཕེབས་ཡ་ཞེ་པོ་ཡག་པོ་བྱུང་ཤག་ཟེར་ནས་ད་གང་ག་གི་གསུངས་ཡོད་ས་རེད་པ། བྱས་ཡིན་དུས་ད་གནས་བརྟན་རཏྣ་ཨཱ་ཀ་རས་ད་འོ་ན་པཎྜི་ཏ་རྣམས་ཀྱིས་ཀྱང་བསྔགས་བརྗོད་དེ་ལྟར་མཛད། ཇོ་བོ་ཡང་བོད་དུ་བཞུགས་པ་ལ་དགྱེས། འགྲོ་དོན་ཡང་ཆེ་བ་དེ་འདྲ་ཡོད་ན་ད་ཇོ་བོ་བོད་དུ་བཞུགས་ཆོག་པ་གྱིས། འོ་འདི་རེད། བོད་དུ་དཔེ་གཏན་འཇགས་བྱས་ནས་བཞུགས་ཆོག་པ་གྱིས། དེ་ཡི་སྐུ་ཚབ་ལ། ཇོ་བོ་རྗེ་གི་སྐུ་ཚབ་ལ། ལམ་སྒྲོན་འདི་ལ་རང་འགྲེལ་ཞིག་མཛད་ནས་བསྐུར་ཤོག་ཨོ་ཅེས་པའི་ཡི་གེ་ཚུར་འབྱོར་བ་ན། ད་བོད་ལ་འབྱོར་བའི་སྒང་ལ་ནག་ཚོ་ཤིན་ཏུ་དགའ་ནས། གནས་བརྟན་གྱིས་ཁུར་རི་ཙམ་ཞིག་བསྐུར་བ་ཉི་མ་དེ་རིང་ནས་སངས་སོང་ཞེས་གསུངས་པ་རེད། འདུག་པ་དང་ལོ་གསུམ་ནང་ལ་བོད་ལ་རྒྱ་གར་ལ་གདན་འདྲེན་ཞུ་དགོས་ཀྱི་ཡོད་ཟེར་ནས་གནས་བརྟན་གྱིས་དཔེ་མནའ་བསྒགས་ནས་ཁུར་འདྲ་པོ་བསྐུར་བཞག་ཡོད་རེད་བ། ད་དེ་བོད་ཇོ་བོ་རྗེ་བོད་ལ་བཞུགས་ཆོག་པ་གྱིས་ཟེར་ཏེ་རྒྱ་གར་ནས་ཕར་ཡི་གེ་འབྱོར་བ་ད་ག་ནག་ཚོ་ལོ་ཙཱ་བ་དཔེ་གི་དགའ་ནས། འདུག་པ་དང། ད་ཉི་མ་དེ་རིང་ནས་དཔེ་ཁུར་དེ་སངས་སོང་གསུངས་རེད། དེང་སང་བསྟན་འགྱུར་ཁྲོད་དུ་བཞུགས་པའི། ད་ལམ་སྒྲོན་གྱི་རང་འགྲེལ་ཟེར་གྱི་ཡོད་རེད་བ།

རེད་པ། དེ་ཙང་མ་གཞི་རང་འགྲེལ་ཡིན་པ་ལ་དེ་ལ་དེ་ནི་ཡང་མཁས་པ་གཞན་གྱིས་དཔེ་གི། རེད་པ་ད་ལྟ་བསྣན་བཞག་ཡ་འདྲ་པོ་ཏོག་སི་མ་ཚང་ག་འདྲ་བྱུང་བ་ཡིན་ན་ཕར་ཚུར་སྒྱུར་བའི་སྒང་ལ་མ་ཚང་ཡིན་ན་ག་འདྲ་བྱས་པ་ཡིན་ན་ཨ་ནི་ཏོག་སི་ལྷད་ཞུགས་བསྡད་པ་གཅིག་རེད་ཤག། ཇོ་བོ། དེང་སང་བསྟན་འགྱུར་ཁྲོད་དུ་བཞུགས་པའི་རང་འགྲེལ་དུ་གྲགས་པ་འདི་ཇོ་བོའི་གསུང་ལ་ལྷད་ཞུགས་པ་ཞིག་ཡིན་པ་རེད། ད་དེའི་ཚིག་ནང་ལོགས་ལ་ཇོ་བོ་རྗེ་ཡི་རང་འགྲེལ་གྱི་ཚིག་མང་པོ་ཡོད་པ་འདྲ། ཚིག་དེ་ཚོའི་ཁ་ཤས། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུང་འབུམ་ནང་ལ་ལུང་དྲངས་ཡོང་བ་ཡོང་གི་འདུག་བ། རང་འགྲེལ་ལས་རང་འགྲེལ་ལས་ཟེར་བ་འདུག་ཟེར་བས། འདི་ནི། ཡིན་པ་རེད་གསུངས། དེ་ལྟར་ཇོ་བོ་དབུས་སུ་བྱོན་པར་ཉེ་བ་ན།

དེ་བྱས་པའི་སྒང་ལ་ཁུ་སྟོན་གྱིས་ཟེར་ཁུ་སྟོན་བརྩོན་འགྲུས་ཟེར་ཡ་ཅིག་འདུག་པ་ད་ཁུ་སྟོན་ཟེར་ཡང་མཁས་པ་ཅིག་རེད། ཁུ་སྟོན་གྱིས་ངའི་མིང་མི་འདུག་གསུངས་པར་ཡི་གེ་ནང་ལོགས་ལ་འདུག་པ་ད། ང་ལ་ཡི་གེ་མི་འདུག་བ་བྱས་རེད་ད་ང་ཤོག་ཟེར་ནས་ཡི་གེ་མི་འདུག་བ་བྱས་རེད་ཁུ་སྟོན་གྱིས་ངའི་མིང་མི་འདུག་གསུངས་པར་སོགས་ཁོངས་ནང་ལ་འདུག་ཞུས་པས། ཤཱཀྱ་དབང་ཕྱུག་ལ་སོགས་པ་ཟེར་ཡོད་རེད་པ་ད་སོགས་ཁོངས་ནང་ལ་འདུག་ཞུས་པའི་སྒང་ལ་ཁུ་སྟོན་གྱིས། སོགས་ཁོངས་སུ་འཇོག་འོས་པའི་མི་དེ་ང་མིན་ཞེས་སྔོན་ལ་བྱོན་པས།

བོད་ཀྱི་བླ་ཆེན་གྱི་ཆ་བྱད། ཐང་ཞྭ་དང། རྡོ་རྩི་ཐང་ཞུ་ཡོག་ར་བ་ད་ཐང་ཞྭ། འདི་ནི། ཨ་ནི། རྟ་ཕྱིང། ཟེར་ན། བོད་ཀྱི་བླ་མ། ཚོ་གི་ད་མཆོད་ཡ་གི། འདི་ནི། དེ་རེད། བླ་ཆེན་གྱི་མཆོར་གོས་ཟེར་པའི་ད་ཟབ་སྤྲོས་གྱོན་ཡ། བ་ཆེ་ཡ་ག་བ་ཆེ་མིན་འགྲོ། ལོགས་ཀ་ཡོག་ར་བ་དབྱར་ལ་མཆོད་ཡག་དང་དགུན་ལ་མཆོད་ཡག་ཕོ་རོག་མིག་ཟེར་ར་བ། གྲང་མོ་ཆེ་ན་མཆོད་ཡག་འདྲ་བ་ཡང་དབྱར་ཁ་ཚ་བ་ཡོད་དུས་མཆོད་ཡག་འདྲ་བ་དེ་བོད་ཀྱི་བླ་ཆེན་ཚོ་གི་ཆས་རེད། འདི་ནི་ཐང་ཞྭ་དང། འདི་ནི། རྟ་ཕྱིང། བླ་ཆེན་གྱི་མཆོར་གོས་ཞིག་སོག། ག་ས། མཆོར་གོས་ཞིག་ས་ཆེན་དེ་ར་བ་སོགས་གྱོན་ནས་ཕེབས་པ་ཇོ་བོས་རྒྱང་ནས་གཟིགས་མ་ཐག

ཆོས་གོས་རྣམ་གསུམ་བཞེས་ནས་ཕེབས་པས་ཇོ་བོས་ཀྱང་མཉེས་ནས་ཕྱག་ལན་མཛད། ཚུར་ཕྱག་ཕུལ་བ་ལ་ཕར་ཕྱག་ཕུལ་ནས་ར་བ་ད་ཕྱག་ལན་ཕྱག་ལ་ལན་དུ་གནང། ཆོས་གོས་རྣམ་གསུམ་བཞེས་ནས་ཕེབས་པས་ཇོ་བོས་ཀྱང་མཉེས་ནས་ཕྱག་ལན་མཛད། དེ་ནས་རིམ་བཞིན་དབུས་སུ་ཕེབས་ནས། ཆོས་ཀྱི་འཁོར་ལོ་རྒྱ་ཆེན་པོ་བསྐོར། གཡོན་དབུས་ལ་ཕེབས་ནས། ཆོས་ཀྱི་འཁོར་ལོ་རྒྱ་ཆེན་པོ་བསྐོར། བསྟན་འགྲོའི་དོན་རླབས་ཆེན་པོ་མཛད། དེ་ཡང་འདི་ནི་མངའ་རིས་སྟོད་དུ་ལོ་གསུམ། མངའ་རིས་སྟོད་ལ་དེ་ནི་ལོ་གསུམ་བཞུགས། སྙེ་ཐང་དུ། ལོ་དགུ། མ་མངའ་འདྲ་པོ་སྙེ་ཐང་རེད་དོ། སྙེ་ཐང། རེད། སྒྲོལ་མ་གསུང་བྱོན་ཟེར་ད་ལྟ་མཇལ་ཡག་ཡོད་པ་བོ་དེ་རེད། སྙེ་ཐང། དུ་ལོ་དགུ། དེ་ནས་དབུས་གཙང་གཞན་དུ་ལོ་ལྔ་བཅས་ཁྱོན་ལོ་བཅུ་བདུན་གྱི་བར་དུ་བོད་དུ་བཞུགས་པ་རེད། བཀའ་གདམས་ཆོས་འབྱུང་སོགས་སུ་ལོ་བཅུ་གསུམ་ལས་མ་བཞུགས་པར་གསུངས་པ་སོགས་ཡོད་ཀྱང་རང་ལུགས་རྗེ་བཙུན་ཙོང་ཁ་པ་ཆེན་པོའི་བཞེད་པ་འདི་རང་ཡིན་ཏེ་ཁུངས་ག་རེ་ཟེར་ན་ནག་ཚོས་རྒྱ་གར་དུ་ལོ་གཉིས། བོད་དུ་ལོ་བཅུ་བདུན་བསྟེན་པས། ལོ་ནི་བཅུ་དགུ་བསྟེན་ཅིང་འགྲོགས་ན་ཡང། འོ་དེ། ཞེས་གསུངས་པ་ལྟར། དེ་ལྟར་ཇོ་བོ་ཆེན་པོ་བོད་དུ་འབད་པ་ཆེན་པོས་གདན་དྲངས་པའི་དགོས་དོན་གྱི་སྙིང་པོ། ཇོ་བོས་གསུངས་པའི་ཆོས་ཀྱི་གཙོ་བོ་ནི་བྱང་ཆུབ་ལམ་གྱི་སྒྲོན་མ་འདི་ཉིད་ཡིན། དེ་ཡང་ཇོ་བོ་བོད་དུ་ཕེབས་ཁར་རྗེ་བཙུན་སྒྲོལ་མ་དང། ཇོ་བོའི་བླ་མ་པཎྜི་ཏ་ཧ་ལ་ནག་པོ་ཞེས་པས་ཇོ་བོ་བོད་དུ་ཕེབས་ན། འདི་ནི་ཧ་ལས། བུ་བརྫིག། བུ་ལས་ཚ་བོ་རྫིག། ཚ་བོ་ལས་ཡང་ཚ་རྫིག། ཡང་ཚ་ལས་སུམ་ཚ་རྫིག་པ་ཡོང། དེ་ནས་འཆར་ཏེ་འགྲོ་ཞེས་ལུང་བསྟན་པས་ས། ད་དེ་དུས། ལུང་བསྟན་ཇོ་བོ་རྗེ་ལ་ལུང་བསྟན་གནང་ནས། ཇོ་བོའི་བླ་མ་པཎྜི་ཏ་ཧ་ལ་ནག་པོ་ཞུ་ཡ་དེ་དང། རྗེ་བཙུན་སྒྲོལ་མས། ཇོ་བོ་རྗེ་བོད་ལ་ཕེབས་པ་ཡིན་ན་ཕ་ལས་བུ་རྫིག་པ་ཡོང་གི་རེད་གསུངས་རེད། དེ་ག་རེ་ཟེར་ན། ཕ་ནི་ཇོ་བོ་རང་ཉིད་བྱས། ལུང་བསྟན་གནང་ས་དེར་བ་ད་ཇོ་བོ་རང་ཉིད་བྱས་བུ་ནི་འབྲོམ་སྟོན་པ་དང། ད་དེ་བྱས་ནས། འབྲོམ་སྟོན་རྒྱལ་བའི་འབྱུང་གནས་ནི། ཡབ་རྟ་གསུམ་སྐུ་གཤེན་དང་ཡུམ། ཁུ་འོད་བཟའ་སྙིང་རྗེ། ཁུ་འོད་བཟའ་སྙིང་རྗེ། ད་སྔ་མ་སྔ་མའི་མིང་དེ་ཚོ་ཁྱད་མཚར་པོ་དེ་འདྲ་འདུག་པ། སྲས་སུ་བོད་ཤིང་འབྲུག་སྤྱི་ལོ་གཅིག་སྟོང་བརྒྱ་མེད་བཅུ་མེད་བཞི་ལོར། དེ་ནས་སྟོད་ལུང་ཕུ་རུ་སྐུ་འཁྲུངས། འབྲོམ་སྟོན་པ་དེ་སྟོད་ལུང་ལ་སྐུ་འཁྲུངས། དགུང་ལོ་བཅུ་དགུ་ལོར་བླ་མ་སེ་བཙུན་མཇལ་བར་མདོ་ཁམས་ལྡན་མའི་ཡུལ་དུ་ཚོང་པ་དང་འགྲོགས་ནས་བྱོན་ཏེ་སེ་བཙུན་དང་མཇལ། མཇལ་འཛོམས་བྱུང་བ་དེ་ནས་བཟུང་བསམ་སྦྱོར་གཉིས་ཀྱི་སྒོ་ནས། ཚུལ་བཞིན་དུ་བླ་མ་སེ་བཙུན་པ་བསྟེན་ཏེ། མདོ་སྔགས་ཀྱི་ཆོས་གཞུང་མཐའ་ཡས་པ་ལ་སྦྱང་བརྩོན་མཐར་ཕྱིན་པ་གནང་ཞིང་དགེ་འདུན་བྱིངས་མའི་ཁྲོད་དུ། བླ་མ་སེ་བཙུན་པའི་སློབ་མ་བྱིངས་ཀྱི་ཁྲོད་དུ་བགྲོ་གླེང་མཛད་པར་སུས་ཀྱང་ལན་ལྡོན་སྤོབས་པར་མ་ནུས་ནས་མཁས་པའི་ཕུལ་དུ་ཕྱིན་པར་གྲགས་སོ་འབྲོམ་སྟོན་པ་དེ། དེ་དུས་སུ་ཁུ་བརྩོན་བརྩོན་འགྲུས་གཡུང་དྲུང་དང། རྔོག་ལེགས་པའི་ཤེས་རབ་གཉིས་ཀྱང་ཆོས་གྲྭ་དེར་ཞུགས་པས་ཁུ་རྔོག་འབྲོམ་གསུམ་ཞེས་པའང་ཐོག་མ་ཁམས་སུ་གྲགས་པ་ཡིན། ས་རབ་བྱུང་དང་པོའི་ཆུ་རྟ་ཤིང་འབྲི་སྤྱི་ལོ་གཅིག་སྟོང་བརྒྱ་མེད་བཞི་བཅུ་ཞེ་གཉིས་ལོར་ཇོ་བོ་རྗེ་ཨ་ཏི་ཤ་སྟོད་མངའ་རིས་སུ་ཕེབས་པ་གསན་ཏེ་ཁམས་ནས་ཞབས་ཐང་གིས་མངའ་རིས་སུ་ཕེབས། སྤུ་རངས་སུ་ཇོ་བོ་དང་མཇལ་ཞིང་ད་ཐང་གི་དེ་རེད་བླ་མར་བསྟེན། དེ་ནས་འབྲོམ་གྱིས་ཇོ་བོ་དབུས་སུ་གདན་དྲངས་ཏེ་བཀའ་ཆོས་མང་དུ་གསན། ཇོ་བོ་ཡབ་སྲས་ཀྱི་གསང་ཆོས་བཀའ་གདམས་གླེགས་བམ་དུ་གྲགས་པ་དེ། གདན་དྲངས་དུས་ཟླ་བ་གཅིག་སྟེ་ཟླ་བ་གཉིས་མ་གཏོགས་སྐད་ཅིག་ཀྱང་བྲལ་མ་མྱོང་པ། ད་ཇོ་བོ་རྗེ་བོད་དུ་བྱོན་ནས་འབྲོམ་སྟོན་པ་དང། བླ་སློབ་པའི་མཇལ་འཕྲད་བྱུང་བ་ནས། ད་ལོ་བཅུ། རུ་བ་དང། ཕ་གིའི་ཟླ་བ་གཉིས་ཀྱི་རིང་རེད་མ་གཏོགས་གཞན་ཇོ་བོ་རྗེ་དང། མ་འབྲལ་བ་མེད་པ་པའི་ཞབས་ཕྱི་ཞུས་ནས་པའི་ཇོ་བོ་རྗེ་དང་ལྷན་གཅིག་ཏུ་པའི་ད་འབྲོམ་སྟོན་པ་པའི་བཞུགས་བཞུགས་པ་བྱས་པ་ཡིན། ཟླ་བ་གཉིས་ག་རེ་བྱས་པ་རེད་ཟེར་ན་ཟླ་བ་གཅིག་ཕ་གིའི་གསེར་འཚོལ་ཡག་ཆོས་ཞུ་ཡག་གི་ཕ་གིའི་མཐུན་རྐྱེན་གྱི་ཆེད་དུ་གསེར་འཚོལ་དུ་ཕེབས་ནས་ཟླ་བ་གཅིག་གི་རིང་ག་ལ། ཡང་ཟླ་བ་གཅིག་ཁུ་སྟོན་གྱི

ཟླ་བ་གཅིག་ཚང་སོང་ན་ཕེབས། ཁུ་སྟོན་གྱི་རྗེས་འདེད་འདྲ་པོ་བསྐྱོན། རོ་པ་ད། གཙང་པོའི་ཁ་ལ་བབས། ཁུ་སྟོན་རྗེས་ལ་རྒྱུག། ཇོ་བོ་རྗེ་ཡང་བསྐྱར་ཡར་ཕེབས་རོགས་ནི་ཞུ། ཇོ་བོ་རྗེ་དང་ཨ་ནེ། སློབ་མ། ད། མང་པོ་ཡོད་རྒྱུ་མ་རེད་དེ་དུས་ཁ་ཤས་བྱས་ནས་གྲུ་སྒང་ལ་ཕེབས་ནས་ཆུ་གི་དཀྱིལ་ལ་ཕར་ཕེབས་ཚར། ཨ་ནེ་ཁུ་སྟོན་རྗེས་ནས་ཡང་བསྐྱར་ཕེབས་རོགས་བྱེད་ཟེར་བ་སྒང་ལ་ཇོ་བོ་རྗེ་གིས་ད། ད་ལྟ་ཡོང་གི་མིན་གསུངས་དབུ་ཞྭ་དེ་ཕར་གཡུགས་ཡ་འདི་ཁྱེད་རང་ནང་བསྡད་ཕྱིས། ཨོ་དོ་ཟེར། ཨོ་དེ་དུས་འབྲོམ་སྟོན་པ་ཞབས་ཕྱི་ཞུ་མཁན་ཡོད་མ་རེད་བ། དེ་ཡིན་དུས་ཏོག་ཙ་སྐུ་མཉེལ་པོ་བྱུང་པ་འདྲ། ཇོ་བོ་རྗེ། འདི་ནི་ལོ་ལོ་རྒྱུས་རྣམ་ཐར་ནང་ལ་ཡོད་རེད་དེ་ཚོ། བྱས་ཙང་ཁུ་སྟོན་གྱི་ཟླ་བ་གཅིག་ཟེར་གསུངས་དེ་གོ་ཡ་དེ་དེ་རེད། ཁུ་སྟོན་གྱི་ཟླ་བ་གཅིག་ལ་འདི་འདྲའི་བཞུགས་ཡག་དང་ཨོ་ད་གསེར་འཚོལ་བའི་ཟླ་བ་གཅིག་གཉིས་མ་གཏོགས། སྐད་ཅིག་ཀྱང་བྲལ་བ་མ་མྱོང་སོང་ཙང། རབ་བྱུང་དང་པོའི་མེ་སྤྲེལ་ཕྱི་ལོ་གཅིག་སྟོང།

མཐར་འབྲོམ་སྟོན་པ་དགུང་ལོ་དྲུག་ཅུ་བཞེས་པ་རབ་བྱུང་དང་པོའི་ཆུ་ཡོས་སམ་ཤིང་འབྲུག་ཕྱི་ལོ་གཅིག་སྟོང་བརྒྱ་མེད་དྲུག་ཅུ་རེ་གསུམ་ལོར་རྭ་སྒྲེང་དུ་སྐུ་གཤེགས། ལེགས་པའི་ཤེས་རབ་སོགས་ད་ཕ་ལས་བུ་རྫིག་ཟེར་ཕ་དེ་ཇོ་བོ་རྗེ་བྱས། བུ་དེ་དེ་ནས་འབྲོམ་སྟོན་པ་དང། ལེགས་པའི་ཤེས་རབ། སོགས་ད་མང་པོ་ཡོད་རེད་བ་སོགས་སྒྲ་ལ། གངས་ཅན་ཇོ་བོ་རྗེ་གི་དངོས་སློབ་ཅིག་ཡོད་རེད་བ་དེ་ལ་བུ་ཟེར་གི་ཡོད་རེད། བླ་མ་དེ་བཏགས་ལ། ལོ་དང་ཕ་ཞུ་ཡ་འདྲ་བོ་བྱས་མིང་འདྲ་བོ་དེ་ལ། དེའི་དངོས་སློབ་དེ་ལ་བུ་བྱས་ལེགས་པའི་ཤེས་རབ་སོགས། ཚ་བོ་ནི་སྐུ་མཆེད་གསུམ་དེ་སྟེ་པོ་ཏོ་བ། སྤྱན་སྔ་བ། ཕུ་ཆུང་བ། ད་འབྲོམ་སྟོན་པ་དང་དེ་ཚོའི་གི་དངོས་སློབ་དེ་ཚོ་རེད་པ། ཡང་ཚ་ནི་དགེ་བཤེས་གླང་རི་ཐང་པ་དང་ཤ་ར་བ་གཉིས་སོ། གསུམ་ཚ་ནི་སངས་རྒྱས་དབོན་སྟོན་དང་སངས་རྒྱས་སྒོམ་པ་སོགས་ཀྱི་དུས་ཡིན། ད་རྫིག་པའི་དོན་ནི།

ད་འདི་འདྲ་པོ་ཅིག། དེ་ནས་སྐྱབས་རྗེ་བདེ་ཆེན་སྙིང་པོ། དྭགས་པོ། རོ། དྭགས་པོ་བླ་མ་རིན་པོ་ཆེ་སྐུ་མདུན་ལམ་རིམ་གསན་ནི་སྒང་ག་གསན་ཚར། ཨ་ན། བསྟན་པ་འདྲ་པོ་པས་སྐྱབས་རྗེ་བདེ་ཆེན་སྙིང་པོ་ལ་གཏད་པ་གནང་ནས། ལོ་པ་ད། གཏད་པ་གནང། ཨ་ནི། ཁྲི་གཅིག་བསྐྱོན་པས་ན་ཁྲི་གཅིག། ཁྲི་སྒང་དེ་ལ་སྐྱབས་རྗེ་བདེ་ཆེན་སྙིང་པོ་ཡར་བཞུགས་བཅུག། དུས་རྒྱུན་ཡིན་ན་བཞུགས་རྒྱུ་མ་རེད་བ་ད་བླ་མའི་མདུན་ལ་ཁྲི་བརྒྱབ་ནས་བཞུགས་རྒྱུ་མ་རེད་བ་ཡིན་ནའི་ད་དམིགས་བསལ་བྱས་ནས་དྭགས་པོ། དྭགས་པོ་བླ་མ་རིན་པོ་ཆེ་གིས་བྱས་ནས་ཁྲི་ཆེ་འདི་སྒང་ལ་ཕར་བཞུགས་བཅུག། ཨ་ནི་པཎ་ཆེན་ན་རིམ་དང་དེ་ཚོའི་སྲོལ། ཨ་ནི་འདུག་སེ་གཟིགས་པ་གནང་ནས། འོ་ད་ཡག་པོ་ཞེ་པོ་བྱུང་སོང། ད། འདི་བྱས། ཕ་ལས་བུ་ཡང་འདི་ནང་ད་གསུངས་ཡོད་རེད། ཕ་ལས་བུ་ག་རེད་ད་ཕ་ལས་བུ་རྫིག་བུ་ལས་ཚ་བོ་རྫིག་ཚ་བོ་ལས་ཡང་ཚ་རྫིག་བ་ཨོ་དེ་འདྲ་ཡོང་གི་རེད་ཟེར་ལུང་བསྟན་གནང་ནས་ད། ཕ་གིའི་བྱང་ཆུབ་ལམ་གྱི་རིམ་པའི་བསྟན་པ་དེ། སྐྱབས་རྗེ་བདེ་ཆེན་སྙིང་པོ་ལ་གཏད་པ་གནང་ནས་ད་དེའི་ལོ་རྒྱུས་དེ་ཡོད་རེད་ཨོ་འདུག་སེ་རེད། འདི་འདྲ་བོ་ཅིག་རེད།

གསེར་གྱི་རི་འདྲ་བ་འདྲ་པོ་བེ་གའི་མཁས་པ་དགེ་བཤེས་ཡིན་ནའི་རེད་བླ་མ་ཡིན་ནའི་རེད་བེ་གའི་བགྲང་གིས་མི་ལོན་པ་འདྲ་པོ་ཞིག་ར་ཡོད་རེད་བ་འོ་དོ་དེའི་ནང་ནས་དེ་ཚོ་གང་ག་དངོས་སློབ་བུ་དང་རེ་ད་རེ་ད་ཡོད་རེད་དེའི་ནང་ནས་གཙོ་བོ་འདྲ་པོ་དེ་བེ་གའི། སྐྱབས་རྗེ་བདེ་ཆེན་སྙིང་པོའི་དགའ་ལྡན་ན་ལམ་རིམ་གནང་བའི་ཁ་ཐུག་ཕལ་ཆེར་ཡིན་པས་སྐྱབས་རྗེ་དོན་དུ་སྐྱབས་རྗེ་རྡོ་རྗེ་འཆང་གི་མཛད་རྣམ་ལ་ཡོག་རེག་ཙམ་དེ་གཟིགས་ཀྱི་ཡིན་ན། ཨ་ནི་དེ་དུས་བཀའ་སློབ་གནང་ནས་ད། ལམ་རིམ་གསུང་ཡག་གི་ཕལ་ཆེར་མཐའ་མ་འདྲ་པོ་གཅིག་རེད་དེ་ཁ་ཐུག་དེ་ལ། བཀའ་སློབ་གནང་ནས་ཨ་ནི། ད་ལྟ། སྐྱབས་རྗེ་པའི་ཁང་གསར་རྡོ་རྗེ་འཆང་དང། སྐྱབས་རྗེ་རྡོ་རྗེ་འཆང་གཉིས་ཀྱི་མཚན་ནས་སྨོས་ནས། འོ་ད་ཁྱེད་རང་གཉིས་དེ་དེ་ཡིན་གསུངས་ནས་པའི་བསྟན་པ་འདྲ་པོ་གཏད་གནང་ཡག་དེ་རྣམས་ལ་རྣམ་ཐར་ནང་བཀོད་གནང་འདུག་བ། དེ་དུས་སྐྱབས་རྗེ་རྡོ་རྗེ་འཆང་ཏོག་ཙམ་དགུང་ལོ་ཆུང་ཆུང་ཡིན་ཙང། སྐྱབས་རྗེ་ཁང་གསར་རྡོ་རྗེ་འཆང་དགུང་ལོ་བགྲེས་པོ་ཆགས་ཡོད་རེད། སྐུ་མདུན་བཅུ་གསུམ་པ་ལ་དུས་འཁོར་དབང་ཆེན་གནང་མཁན་དེ་རེད། ཞེ་དྲག་བླ་མ་བསམ་གྱིས་མི་ཁྱབ་པ་ཞིག་ཡོད་པ་འདྲ། བཀའ་འགྱུར་གྱི་ལྗགས་ལུང་པའི་ཉི་མ་རེ་རེར་ཡང་པོད་མང་པོ་གནང་ཐུབ་མཁན་དེ་འདྲ་ཞིག་རེད། གནང་ཐུབ་མཁན་ལྗགས་ལ་ཨ་ཡོད་མཁན་གཅིག། ཡང་པོད་མང་པོ་གནང་ནས་བཞུགས་ཡང་ཡག་ཅིག་གསན་ནས་བཀའ་ཉན་ཕོ་གྲོ་ཕོ་གྲོ་བྱས། བྱས་གང་ལ་ཡང་བཞུགས་རྩ། ལྗགས་བརྐྱངས་ནས་ལྗགས་ལ་ཨ་ཡོད་པ་དེ་ཚིག་ནས་ཟེར་ད་བོད་ཀྱི་ལུགས་སྲོལ་གུས་ཞབས་བྱེད་ན་ལྗགས་བརྐྱངས་ང་ལ་བཀའ་ཤག་ད་ཚོགས་འདུ་ཡོད་ཟེར་ཐུབ་བ་ལྗགས་མ་བརྐྱངས་པའི་སྒང་ཨ་ནི་ལྗགས་ལ་ཨ་ཡོད་པར་ཟེར་བ་རེད་ཨ་ནི་ཏོག་ཙམ་མི་འདྲ་བ་ཡོད་ན་ཡང་ཧང་སང་འགྲོ་དགོས་རེད་བ་དེ་ཡིན་དུས་ཨ་ཧེ་ཧེ་མཐོང་ཡ་ར་ཡོད་ན་དེ་ཡིན་དུས་ད་ཁ་ཁ་ཤག་ཤག་རེད་གང་ཅི་སྤྱིར་སྐུ་མདུན་བཅུ་གསུམ་པ་ལ་དུས་འཁོར་དབང་ཆེན་གནང་མཁན་དེ་རེད་སྐྱབས་རྗེ་ཁང་གསར་རྡོ་རྗེ་འཆང་འོ་དེ་ལ་སྐྱབས་རྗེ་རྡོ་རྗེ་འཆང།

ཏོག་ཙམ་སྐྱ་ཟིན་པོ་ཡོད་གསུངས་མོད། དགུང་ལོ་བཅུ་བཞི་རེད་བ། ད་ལྟ་ལོ་བཅུ་བཞི་བྱེད་པ་ཞིག་འདུག་ད་སྤུ་གུ་གྲས་ལ་བསྡད་བསྡད་ཡོད་རེད་བ། ཧོན་ཐོར་སེ་བྱས་ནས། རྡོ་རྗེ་འཆང་རྣམ་པ་གཉིས་མཚན་ནས་སྨོས་ནས་བི་གའི་ཨ་ནེ། བི་གའི་ལམ་རིམ་གི་བདག་པོ་འདྲ་པོ་བི་གའི་ད། བི་གའི་གསུང་ཡ། ལོ་པ་དང། དེ་ནས་བསྟན་པ་གཏད་གནང་ཡ། བི་གའི་གསུང་ཆོས་པའི་ཚོགས་པ་ཆེན་པོ་རྣམས་བི་ཡི་ནི་མ་བཀའ་གནང་ནས། ཚ་པོ་འདྲ་པོ་དེ་བྱུང་གསུང་ད་འདི་ནི་འདི་རྣམས་བཀོད་འདུག་བ་དེ་རེད། ཕ་ལས་བུ་རྫིག་ཟེར་ད་གང་ཅི་སྐྱབས་རྗེ་བདེ་ཆེན་སྙིང་པོའི་དངོས་སློབ། སྐྱབས་རྗེ་རྡོ་རྗེ་འཆང་གིས་གཙོས་པའི་ཨོ་ད་ཚང་མ་ལོ་རེད། ད་སྐྱབས་རྗེ་རྡོ་རྗེ། སྐྱབས་རྗེ་རྡོ་རྗེ་འཆང་དང། སྐྱབས་རྗེ་གླིང་རྡོ་རྗེ་འཆང་དང་སྐྱབས་རྗེ་ཟོང་རྡོ་རྗེ་སྐྱབས་རྗེ་ཛེ་སྨད་རྡོ་རྗེ་ཚང་མ་ལོ་སྐྱབས་རྗེ་བདེ་ཆེན་སྙིང་པོའི་དངོས་སློབ་རེད་བ་ད་དེ་རེད། ད་དེ་ནས་མར་དེ་དག་གིས་ད་སྐྱབས་རྗེ་རྡོ་རྗེ་འཆང་གི་དངོས་སློབ་ཕ་ལས་བུ་རྫིག། བུ་ལས་ད་ག་རེད་གསུངས། ཚ་བོ་རྫིག་ཚ་བོ་དེ་ད་ང་ཚོ་གི་གྲས་དེ་ཆགས་ཡོད་རེད། སྐྱབས་རྗེ་རྣམ་པ་ཚོ་གི་མདུན་ནས་དངོས་སུ་མཇལ་ནས་གསུང་ཆོས་ཞུ་མྱོང་མཁན་གཅིག་ཡོད་རེད་བ་དེ་རེད། རྫིག་ཡས་དེ་ང་ཚོ་རྫིག་རུ་འགྲོ་བའི་སྐད་ཆ་མ་རེད། བསྟན་པ་དེའི་ཁ་ཐུག་དེ་བསྟན་པ་ཁྱབ་བརྡལ་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད་ད་ད་ལྟ། སྙན་བརྒྱུད་ཀྱི་བསྟན་པ་དེ་ཁྱབ་བརྡལ་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད། བར་ཆད་མང་རུ་མང་རུ་འགྲོ་གི་ཡོད་རེད་དེ་དང་སྦྲགས་ནས་ཁྱབ་བརྡལ་དེ་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད་བ། འོ་འདི་རེད། ད་ཁྱེད་རང་ཚོ། ཨ་ནི། ཚ་བོ་ལས་ཡང་ཚ་དེ་ཁྱེད་རང་ཚོ་ཆགས་འདུག་རེད། ལ་མ། ལམ་རིམ་བསྟན་པ་སྤེལ་ཐུབ་མཁན་གཅིག་ཡིན་པ་ཡིན་ན། ཚ་བོ་ལས་ཡང་ཚ། ད་དུང་སུམ་ཚ་བསྡད་དེ་ཡོད་རེད་བ། ཁྱེད་རང་ཚོས་གཟབ་གཟབ་ཡག་པོ་བྱས་ན། སུམ་ཚ་དེ་བསྡད་དེ་ཡོད་རེད། ཨ་ནི་སུམ་ཚ་ནི་མ། ཨ་ནི། དེ་རེད་ད། ལ་ལས་སྐལ་མེད་པ་རེད་ད། འདི་བྱས། ལམ་གྱི་རིམ་པ་འདིས་གོ་མི་ཆོད་པ། འདི་བྱས། གཟིགས་པའི་དོན་ནི་སྔ་མ་སྔ་མ་ལས་ཕྱི་མ་ཕྱི་མའི་དུས་སུ།

ཆག་སྟེ་སོང་བ་ཡིན། ད་བཀའ་གདམས་འདི། བཀའ་གདམས་རྙིང་མའི་ཁ་ཐུག་གི་དེ་གསུང་དགོས་རེད་བ། བཀའ་གདམས་རྙིང་མའི། ད་ང་ཚོའི་བཀའ་གདམས་གསར་མ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ནས་མ། མ་གཞི་བཀའ་གདམས་རྙིང་མ་དེ་གཞི་བཞག་ཆ་ཚང་ཡོད་པའི་ཐོག་དེ་ལ། ཨ་ནི་གསར་མའི་ལུགས་དེ་རེད། ད་དེ་གང་ལ་རྗེས་ནས་གནོན་པ་རྒྱག་ཡ་ག་རེ་ཡོད་མིན་ད་ཧ་གོ་མི་འདུག་ད། སུམ་ཚའི་ཁ་ཐུག་ལ་གནོན་པ་ག་རེ་བརྒྱབ་ཡོང། དེ་ནས། བརྒྱུད་བཅུ་ག་རེ་བཏང་ཡོང་ཧ་གོ་གི་མ་རེད་བ། རྗེས་ནས་རེ་གནོན་པ་བརྒྱབ་པས་ཅུང་ཟད་ཆག་སྟེ་སོང་བ་ཡིན། དེ་ལྟར་ཇོ་བོ་ཆེན་པོས་བསྟན་པའི་སྲོལ་ནུབ་པ་རྣམས་གསར་དུ་བཙུགས། སྲོལ་ཅུང་ཟད་ཡོད་པ་རྣམས་འཕེལ་བར་མཛད། ལོག་པར་རྟོག་པའི་དྲི་མས་སྦགས་པ་རྣམས་ལེགས་པར་བསལ་ཏེ་བསྟན་པ་རིན་པོ་ཆེ་དྲི་མ་དང་བྲལ་བར་མཛད། དེ་ལྟ་བུའི་བྱང་ཆུབ་ལམ་གྱི་རིམ་པ་འདི་ཉིད་ཇོ་བོས་འབྲོམ་ལ་གནང་སྟེ། འབྲོམ་གྱིས་ཁོང་གཞན་ལ་སྔགས་ཀྱི་གདམས་པ་གནང་ནས། ཇོ་བོ་དཔལ་ལྡན་ཨ་ཏི་ཤས་སྔགས་ཀྱི་གདམས་པ་མན་ངག་རིལ་པོ་རྣམས་གནང་གི་ཡོད། རིལ་པོ་དང་ནང་གི་རིལ་པོ་དག་ཡིན་ན་ཡང། འབྲོམ་སྟོན་པ་ལ། འབྲོམ་གྱིས་ཁོང་གཞན་ལ་སྔགས་ཀྱི་གདམས་པ་གནང་ནས་ངོས་ལ་ལམ་རིམ་འདི་གནང་བ་གང་ཡིན་ཞུས་པས་ངས་ཁྱོད་མིན་པ་གཞན་ལ་གཏད་ས་མ་རྙེད་ཅེས་གསུངས་ནས་འབྲོམ་ལ་ལྐོག་ཆོས་སུ་གནང། ད་བྱང་ཆུབ་ལམ་གྱི་རིམ་པ་འདི་འབྲོམ་སྟོན་པ་ལ་ཁ་ཁ་གསུངས་ཞག་ཡ། ཡང་དེ་རེད། འབྲོམ་ནས་ཚོགས་བཤད་དུ་མཛད་ཅིང། ད་ཚོགས་པ་ཆེན་པོ་ལ་ཕེབས་སྐབས་ལམ་རིམ་གསུང་ཡ་གི་མགོ་འདྲ་བོ་དེ་འབྲོམ་སྟོན་པས་མཛད་དོ། དེ་ཡང་བརྒྱུད་པ་གསུམ་དུ་བྱུང་སྟེ་བྱང་ཆུབ་ལམ་རིམ་གཞུང་ཆེན་མོའི་སྟེང་ནས་འཆད་པ་པོ

དང། མདོར་བསྡུས་སུ་བྱས་ནས་རྟེན་འབྲེལ་སྙིང་པོའི་ཁྲིད་སོགས། བླ་མའི་མན་ངག་དང་སྦྱར་ནས་འཆད་པ་སྤྱན་སྔ་བ་ནས་བྱ་ཡུལ་བ་ལ་བརྒྱུད་པའི། བཀའ་གདམས་མན་ངག་པ་དང་བརྒྱུད་པ་གསུམ་བྱུང། དེ་ཡང་མིང་དངོས་སུ་མ་བཏགས་ཀྱང་དེང་སང་མེད་པ་མིན་ཏེ། བཀའ་གདམས་གཞུང་གསུམ་ཟེར་ཡ་དེ། དེང་སང་མེད་པ་མིན་ཏེ། གཞུང་ཆེན་གཞུང་བཀའ་པོད་ལྔ་ལ་སློབ་གཉེར་ད་གདན་ས་ཚོ་ལ་རེད་པ་ད་གཞུང་བཀའ་པོད་ལྔ་ལ་སློབ་གཉེར་གྱིས་དེ་རྣམས་ལམ་རིམ་དུ་དྲིལ་ཏེ་ཉམས་སུ་ལེན་པ་ནི་བཀའ་གདམས་གཞུང་པ་བ་ད་གདན་ས་ལ་ཕེབས། རེད་པ་ད་མཚན་ཉིད་ཀྱི་པིཀའི་འཆད་ཉན་ཡོད་ས་ལ་ཕེབས་ནས། པོ་ཏི་ལྔ་ལ་པའི་སློབ་གཉེར་ཡག་པོ་བྱས་ནས་དེ་ཚོ་སྒང་ག་པའི་ཚུར་བསྒྲིལ་ནས། ལམ་དུ་ལམ་རིམ་དུ་བསྒྲིལ་བསྡད་པའི་ཉམས་སུ་ལེན་མཁན་ཡོད་རེད་པ་ད། ཨོ་དེ་བཀའ་གདམས་གཞུང་པ་བ་རེད། དེ་ཙམ་མ་ནུས་ད་པོ་ཏི་ལྔ་པོད་ཆེན་པོ་རེད་བ། ཨོ་ད་དེ་ཆ་ཚང་པིཀ་ལྟ་མ་ཐུབ་མཁན། དེ་ཙམ་མ་ནུས་ཀྱང་བློ་གྲོས་དང་བརྩོན་འགྲུས། བརྩོན་པ་ཆེ་བ་ཆེ་བས་ཨ་ནི་ལམ་རིམ་ཆེ་ཆུང་ལམ་རིམ་ཆེན་མོ་དང་ལམ་རིམ་འབྲིང་དང་འོ་དང་དེ་འདྲའི་གི་པའི་ལམ་རིམ་ཆེ་ཆུང་ལྟ་བུར་ཐོས་བསམ་བྱས་ཏེ་ཉམས་སུ་ལེན་པ་ནི་བཀའ་གདམས་ལམ་རིམ་པ། གདན་ས་ལ་པའི་མཚན་ཉིད་ལྟ་གར་མ་ཕེབས་པ་བྱས་འོ་དང་པའི་བཞུགས་ནས་ལམ་རིམ་ཆེན་མོ་དང་ད་དེ་འདྲའི་གི་པའི་སོ་སོ་བློ་སྟོབས་ཡོད་མཁན་གི་པའི་དེ་ལ་ཉམས་ལེན་བྱེད་ཡ་དེ་ལ་བཀའ་གདམས་ལམ་རིམ་པ། དེ་ཡང་མི་ནུས་པ། ལམ་རིམ་ཆེན་པོ་པའི་ཆེ་དྲགས་ནས། དེ་ལྟ་མ་ནུས་པ། དེ་ལམ་རིམ་པའི་ཉུང་ཉུང་བདེ་ལམ་དང་མྱུར་ལམ་ལྟ་བུའི་མན་ངག་ཉུང་བསྡུས་ཀྱི་སྟེང་ནས་ལམ་གྱི་རྐང་གྲངས་ཚང་བ། མགོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་བར་གྱི་འགྲོ་སྟངས་ཀྱི་ལམ་པའི་རྐང་གྲངས་ཚང་བསྡད་པ་བ་ཉམས་སུ་བླང་མཁན། ཉམས་སུ་ལེན་པ་ནི་བཀའ་གདམས་མན་ངག་པ་ཡིན་ཞེས་ཁྲི་ཆེན་ངག་དབང་ནོར་བུའི་གསུང་རྒྱུན་ཡིན་ཚུལ། བདག་གི་སྐྱབས་མཆོག་བླ་མ་རིན་པོ་ཆེས་གསུངས་ཞེས་གསུངས། ད་གང་ཆེ་དེ་ག་ཡིན་རེད་གསུངས་སྐོར་བ་བླ་མའི་གསུང་རེད་གསུངས་པ་རེད། ཞེས་གསུངས། དེ་ལྟར་བཀའ་གདམས་ཀྱི་བརྒྱུད་པ་གསུམ་པོ་ཡང་ཟེར། སྔར་ཞུས་པ་ལྟར་རྗེ་བཙུན་ཙོང་ཁ་པ་ཆེན་པོ་ནི་ཆུ་བོ་གཅིག་འདྲེས་སུ་གྱུར། རྗེ་བཙུན་ཙོང་ཁ་པ་ཆེན་པོས་ལམ་རིམ་ཆེ་འབྲིང་ཆུང་གསུམ་མཛད་ནས། མཛད་ཚུལ་སྔར་ཞུས་པ་ལྟར་ལ་ཁ་སེང་སྔོན་མ་ཞུས་པ་ཡིན་པ། དེ་ཡང་རྗེ་རིན་པོ་ཆེ་ལ་འཇམ་པའི་དབྱངས་དུས་རྟག་ཏུ་བླ་མ་དང་སློབ་མའི་ཚུལ་དུ་མཇལ་ནས་མདོ་སྔགས་ཀྱི་ཟབ་ཆོས་མཐའ་ཡས་པ་ཞིག་བསྩལ་ཚུལ་རྣམ་ཐར་ལས་འབྱུང་བ་ལྟར་ཡིན། དེས་ན་ལམ་རིམ་འདི་རྗེ་རིན་པོ་ཆེས་རྗེ་བཙུན་འཇམ་པའི་དབྱངས་ལས་གསན་པ་ཡིན་བྱས་ཀྱང་ཆོག་མོད། ད་ལམ་རིམ་འདི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་རྗེ་བཙུན་འཇམ་པའི་དབྱངས་ཀྱི་མདུན་ནས་གསན་པ་རེད་བརྒྱུད་པ་དེ་ཉེ་བརྒྱུད་བྱེད་ཀྱི་ཡིན་ན། ཨོ་ད་རྗེ་བཙུན་འཇམ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་རྗེ་བཙུན་འཇམ་པའི་དབྱངས་རྗེ་རིན་པོ་ཆེ་ཟེར་བྱས་བཞག་ན་འགྲིག་གི་ཡོད་རེད། འགྲིག་གི་ཡོད་རེད་བ་ཉེ་བརྒྱུད་རེད་དེ། ཆོག་མོད་རྗེ་རིན་པོ་ཆེ་ཆོས་ཀྱི་མཐར་ཐུག་སྟོན་པ་ཐུབ་པའི་དབང་པོ་ལ་ཐུག་པའི་རིང་བརྒྱུད་ལ་གཙོ་བོར་མཛད་པ་མ་གཏོགས། ཉེ་བརྒྱུད་དང་རིང་བརྒྱུད་གཉིས་ནང་ནས། རིང་བརྒྱུད་ལ། ད་གཞན་དག་ལ་བག། མི་གཞན་ལ་བག། གསུང་ཡ་འདྲ་པོ་དང་བསྟན་ཡ་འདྲ་པོ་དེ་ལ་རིང་བརྒྱུད་གཙོ་བོ་གནང་གི་ཡོད་རེད། མ་གཏོགས་ཉེ་བརྒྱུད་ལ། སྤྱི་དང། ཉེ་བརྒྱུད་ལ་ཆ་འཇོག་མ་མཛད་པ་ད་མ་རེད་བ། ཉེ་བརྒྱུད་དེ་གསང་བ་འདྲ་པོ་ཅིག་སྦས། རིང་བརྒྱུད་དེ་མི་གཞན་ལ་བསྟན་ཡ་གཙོ་བོ་དེ་རིང་བརྒྱུད་གནང་གི་ཡོད་རེད། འོང་གི་རེད། ག་རེ་ཟེར་ན་བོད་ལ་བསྟན་པ་དར་ཡ་དེ་རྒྱ་གར་འཕགས་པའི་ཡུལ་པཎྜི་ཏ་བྱས་ལོ་ཙཱ་བ་བརྒྱུད་ནས་བསྟན་པ་དར་ཡོང་བ་བྱས་རོགས་ཁུངས་བཙུན་ཡ་དེ་འོ་དེ་དང་མཐུན་པ་བྱས་ན་ཡག་ཨ་ནི། ཡ་ཁུངས་གཏུགས་སྟངས་དེ་དེ་ལ་ཕ་གི་གཙོ་བོ་གནང་གི་ཡོག་རེད། ཉེས་རྒྱུད་ཆུང་ཆུང་སོགས། དག་སྣང་དང་ཉེ་བརྒྱུད་བྱུང་བྱུང་སོགས་གཏན་ནས་མི་གསུང་བ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་དག་སྣང་དང་ཕ་གི་བསམ་གྱིས་མི་ཁྱབ་པ་ཕ་གི་རྫོགས་ཡ་མེད་པ་འདྲ་པོ་གསུང་རྫོགས་ཡ་མེད་པ་འདྲ་པོ་གསུང་ནས་རྫོགས་ཡ་མེད་པ་འདྲ་པོ་དེ་འདྲའི་གི་བས་དག་སྣང་ད་ཡོག་རེད་བ། ཉེ་བརྒྱུད་ཡོད་རེད་པ་ཡིན་ན་ཡང་དེ་ཚོ་ཞེ་དྲག་གསུང་གི་ཡོད་མ་རེད་གདུལ་བྱ་མང་ལ་གསུང་གི་ཡོད་མ་རེད། གདུལ་བྱ་དཔེ་སྣོད་ལྡན་རེ་ཙམ་རེ་ཙམ་རེད་པ་དེ་མཁས་གྲུབ་ཐམས་ཅད་མཁྱེན་པ་རྟོགས་ལྡན་འཇམ་དཔལ་རྒྱ་མཚོ་ཨོ་དེ་འཁོར་དཔེ་ཁ་ཤས་ཁ་ཤས་ལ་མ་གཏོགས་མང་ཆེ་བ་ལ་དེ་ཚོ་རྒྱུན་ནས་གསུང་གི་ཡོད་མ་རེད། དག་སྣང་བྱུང་བྱུང་དེ་ཚོ། ཨོ་དེ་ཚོའི་ཕ་གིའི་རྣམ་ཐར་ངོ་མཚར་ཆེ་བ་རེད་པ་ད། ད་ལྟ་ང་ཚོ་ཡིན་ན་གཉིད་ལམ་བཟང་ང་ཅིག་བཏང་སོང་ན་ད་ལྟ་ཤེས་དགོས་རོགས་མི་ཉན་ཉན་མ་རག་བ་བྱས་ཨ་ལེ་ཅིག་ཐུག་རོགས་བྱས་ན་བཟང་ང་མདང་དགོང་གཉིད་ལམ་ཞེ་པོ་ཅིག་བཏང་སོང་ད་ཟེར་བ་ཅིག་ཧ་ལམ་བེ་ཅིག་ཞལ་གཟིགས་རེ་བྱུང་བའི་བཟོ་འདྲ་གཉིད་ལམ་ཅིག་བཏང་བྱས་ན་རྗེ་བཙུན་སྒྲོལ་མས་ཞལ་གཟིགས་སོང་ཟེར་ཉན་བཟོ་འདྲ་བ་བྱས་སྒྲོལ་མ་མདང་དགོང་གཉིད་ལམ་པར་རེ་ཅིག་གཉིད་ལམ་བཏང་ན་རྗེ་བཙུན་སྒྲོལ་མས་ཞལ་གཟིགས་རེད་དེ་གཉིད་ལམ་ནང་ལ་སྒྲོལ་མའི་པར་བཏང་ན་སྒྲོལ་མས་ཞལ་གཟིགས་པ་མ་རེད་བ་དེ། དེ་གཉིད་ལམ་ནང་ལ་དེ་ནས་ཤིང་ཏོག་འདྲ་ཅིག་མཐོང་སོང་ན་ཤིང་ཏོག་གིས་ཞལ་གཟིགས་ཡོད་རེད་པ་དེ་བཙུན་མོ་ཚེ་དེ་སོ་སོ་གོམས་རྗེས་དེ་དེ་སྔ་ཟ་ཤིང་ཏོག་ཟ་འཐུང་མང་པོ་བྱས་བག་ཆགས་དེ་རེད་པ་ད་མཆོད་མཇལ་མང་པོ་ཕྱིན་ཡིན་ཙང་ཨ་ནི་གཉིད་ལམ་བཏང་གི་རེད་པ་ད་མཆོད་ཁང་དེ་ཚོ་ས་ག་རྗེ་བཙུན་མོ་དེ་ནས་འོ་བྱས་ཙང་དེ་ཚོ་ཉེ་བརྒྱུད་བྱུང་བྱུང་དེ་ཚོ་དཔེ་གསང་བ་གནང་ནས།

ངེད་ཀྱིས་བསྟན་པའི་ལམ་གཙོ་གསུམ་གྱི་ནང་དུ་མ་འདུས་པ་འདུག་གམ་ཞེས་རྗེ་བཙུན་ནས་ཀུ་རེ་གསུངས་ཚུལ་ཀུ་རེ་ཟེར་ན་སྐུ་རྩེད་གནང་ཟེར་བ། གསུངས་ཚུལ་མཛད་པར། རྗེ་བཙུན་གྱིས་གསུངས་པའི་ལམ་གཙོ་གསུམ་སྲོག་ཏུ་བྱས། ལམ་སྒྲོན་བཤད་བྱ་རྩ་བའི་གཞུང་དུ་བྱས། དེའི་སྟེང་དུ་དེ་ནི་བཀའ་གདམས་ཀྱི་མན་ངག། གཞན་དུ་མས་ཁ་བསྐངས་ནས་བསྒྲིགས་པ་ཡིན་ཚུལ་ཞུས། ལྷག་མཐོང་ཆེན་མོ་ནི་མཛད་ཀྱང་འགྲོ་དོན་ཆེར་མི་ཡོང་དགོངས་ནས་མ་མཛད་པ་ན། ལྷག་མཐོང་གི་སྐོར་ཡང་རྩོམས་ཤིག་དང་འགྲོ་དོན་འབྲིང་ཞིག་ཡོང་ཞེས་གསུངས་པ་སོགས་གསང་བ་བསམ་བརྗོད་མི་ཁྱབ་པའི་རྣམ་ཐར་མང་དུ་མཆིས་པ་སོགས་མཚམས་འདིར་རྗེའི་རྣམ་ཐར་རྒྱས་པ་ཞུ་དགོས་ཀྱང་ད་ལམ་ཞུ་ཁོམ་མ་བྱུང་བས་རྣམ་ཐར་གྱི་ཕྱག་དཔེ་ཞིབ་ཏུ་གཟིགས་པར་བྱོས། ད་ཁོམ་པོ་བྱུང་ན་འདིའི་ཁ་ཐུག་དེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་རྣམ་ཐར་རྒྱས་ཤིང་རྒྱས་པ་ཅིག་ཞུ་དགོས་ཀྱི་ཡོད་རེད།

ང་ཚོས་བའི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་རྗེས་འཇུག་ཡིན་ཟེར་ནས་བའི་རྗེའི་ལམ་རིམ་ཞུ་གི་ཡོག་ར་བ་དེ་ཡིན་དུས་དེ་བའི་རྣམ་ཐར་དེ་ག་འདྲས་གནང་འདུག་དང་པོ་ཐོས་བསམ་གནང་དུས་ག་འདྲས་གནང་བཞག་འོ་ད་ཐོས་པ་གནང་དུས་ཨ་ནི་བསམ་སྒོམ་འོ་དུག་སེ་བྱས་ནས་ད་གངས་ཅན་པའི་སངས་རྒྱས་ཀྱི་བསྟན་པ་ལ་བའི་བྱ་བ་ག་རེ་ག་རེ་མཛད་བཞག་བོད་གངས་ཅན་གྱི་ཞིང་ལ་བའི་བཀའ་དྲིན་ག་འདྲས་བསྐྱངས་བཞག་འོ་དེ་ར་བ་ད། འོ་དེ་ཚོའི་བའི་རྣམ་ཐར་ལ་མ་མཇལ་བ་ན་ཧ་གོ་གི་མ་ར་བ་རྣམ་ཐར་དེ་མཇལ་ཡ་དེ་གལ་ཆེན་པོ་ཡོག་རེད་འོ་དུག་སེ་རེད། འོ་དེ་ནི། ཕྱག་དཔེ་ཞིབ་ཏུ་གཟིགས་པར་མཛོད། ལྷོད་ལྷོད་ཡིན་པའི་ཁ་ཐུག་ལ། དེ་ལྟར་རྗེ་བཙུན་ཙོང་ཁ་པ་ཆེན་པོའི་བསྟན་པ་འདི་ནི་ཇོ་བོའི་བསྟན་པ་ཐམས་ཅད་མ་ཚང་བ་མེད་པ་ཡོད་པའི་ཐོག་ཏུ། ད་ཇོ་བོ་རྗེ་གི་བའི་གསུང་བཤད་ཀྱི་བསྟན་པ་ཐམས་ཅད་མ་ཚང་པ་ཆ་ཚང་ཡོད་པའི་སྒང་དེ་ལ། ད་ག་རེ་ཡོད་རེད་ཟེར་ན་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་མི་སློབ་པའི་ཟུང་འཇུག་སྒྲུབ་པའི་མན་ངག་ཟབ་ཁྱད་བླ་ན་མེད་པ་དང་ལྡན་པ་ཡིན། ད་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་འདི། རྗེའི་གསུང་གི་ལམ་རིམ་རྣམས་ལ་ཡང་བཀའ་གདམས་གོང་མའི་ལམ་རིམ་ལ་མེད་པའི་ཟབ་ཁྱད་མང་དུ་མཆིས་པ་ཞིབ་ཏུ་བལྟས་ན་ཤེས། དེ་ལྟར་རྗེ་རིན་པོ་ཆེ་ནས་ལམ་རིམ་བརྒྱུད་ཚུལ་མང་དུ་མཆིས་ཀྱང་ཡོངས་སུ་གྲགས་པའི་བརྒྱུད་པའི་གཙོ་བོ། ཁྲིད་ཆེན་བརྒྱད་དུ་གསུང་ཚུལ་ཁ་སང་ཞུས་པ་ལྟར་ཡིན། ཁ་སང་སྔོན་མ་ཞུས་པ་ཡིན་པ་ཁྲིད་ཆེན་བརྒྱད་ལམ་རིམ་ཁྲིད་ཆེན་བརྒྱད་ཟེར་ཡག་བ་དེ་རེད་བརྒྱུད་པ་དེ། དེར་ཡང་གསེར་ཞུན་མ། འོ་ད་རྒྱལ་བ་བསོད་ནམས་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོས་མཛད་པའི་ལམ་རིམ་འདི་ར་བ་ད་གསེར་ཞུན་མ། རྒྱལ་བ་ལྔ་པའི་དེ་ནས་འཇམ་དཔལ་ཞལ་ལུང་གཉིས་མདོ་རྐྱང་པའི་དབང་དུ་བྱས་ནས་གསུངས་པ་རེད། མདོ་རྐྱང་པའི་དབང་དུ་བྱས། དེ་གི་དེ་ནི་སྔོན་འགྲོའི་སྦྱོར་ཆོས་སྟོན་པའི་ཁ་ཐུག་ལ་ཡང། ར་བ་ད། བཤེས་གཉེན་ལ་མ་གུས་པ་ནས། བདག་གཉིས་ཀྱི་མཚན་མའི་བར་ཟེར་ཡ་ཅིག་མ་གཏོགས་སྣང་མཆེད་ཐོབ་གསུམ་གྱི་གཉིས་སྣང་ཕྲ་མོའི་བར་གསུངས་ཡོད་མ་རེད། དེ་མི་གསུང་བ་ག་རེ་ཟེར་ན་མདོ་རྐྱང་པའི་དབང་དུ་བྱས་པ་རེད། མདོ་རྐྱང་པའི་དབང་དུ་བྱས་ནས་གསུངས། བདེ་ལམ་དང། པཎ་ཆེན། སྐུ་ཕྲེང་སྔ་ཕྱི་གཉིས་ཀའི་ར་བ་ད་པཎ་ཆེན་བློ་བཟང་ཆོས་རྒྱན་དང་བློ་བཟང་ཡེ་ཤེས་གཉིས་ཀས། བདེ་ལམ་དང་མྱུར་ལམ་གཉིས་སྔགས་དང་འབྲེལ་བར་གསུངས་ཟེར། འོ་འདི་རེད། བཤེས་གཉེན་ལ་མ་གུས་པ་ནས་དེ་ནས་སྣང་མཆེད་ཐོབ་གསུམ་གྱི་གཉིས་སྣང་ཕྲ་མོའི་བར་གྱི་ཕྱིན་ཅི་ལོག་གི་བློ་སྣ་མཐའ་དག་མྱུར་དུ་འགག་པ་དང་ཟེར་དེ་ཡོང་གི་ར་བ་སྣང་མཆེད་ཐོབ་གསུམ་ཟེར་ཡ་ཅིག་གསང་སྔགས་ཀྱི་བའི་སྐད་ཆ་ཞིག་ར་བ་ད་ཚིག་ཞིག་ར་བ་ད། དེ་ཡང་ཞལ་ལུང་གི་ཁྲིད་རྒྱུན་བསྡུས་པ་ལྷོ་བརྒྱུད་ཀྱི་བརྒྱུད་ཚུལ་ནི། ད་འཇམ་དཔལ་ཞལ་ལུང་དེ་ལ་ཁྲིད་རྒྱུན་གཉིས་བྱུང། ལྷོ་པའི་བླ་མ་ཚོ་ནས་མར་བརྒྱུད་བསྡད་པ་གཅིག་དང་དབུས་པའི་བླ་མ་ནས་མར་བརྒྱུད་བསྡད་པ་གཅིག་ཁྲིད་རྒྱུན་གཉིས་བྱུང་དེ་ཡང་རེད་ཁྲིད་རྒྱུན་རྒྱས་བསྡུས་གཉིས། དེ་གའི་སྦྱོར་ཆོས་ཏོག་ཙམ་མི་འདྲ་འདྲ་པོ་བྱེད་སྲིད་རོ་ད། ཁྲིད་རྒྱུན་བསྡུས་པ་ལྷོ་རྒྱུད་ཀྱི་བརྒྱུད་སྲོལ་དེ་ག་དེ་རེད་ཟེར་ན། ྋགོང་ས ྋརྒྱལ་བ་ལྔ་པ་མཆོག་ནས་ད་ཡོངས་གྲགས་དེ་དབུས་པའི་བརྒྱུད་པ་དེ་རེ་བ་ད་ལྷོ་རྒྱུད་ཀྱི་དེ་དམིགས་བསལ་གྱི་གསུང་གོ། ྋགོང་ས ྋརྒྱལ་བ་ལྔ་པ་མཆོག་ནས་འཇམ་དཔལ་ཞལ་ལུང་རྒྱས་པ་ལ་མཚལ་རྟགས་ཕབ་སྟེ། དམར་རྟགས་འདྲ་པོ་བཅོས་ནས་བ་དུས་རེ་བཏང་ཡ། དམར་རྟགས་བཅོས་ནས་མཚལ་རྟགས་ཕབ་སྟེ་ལམ་རིམ་བསྡུས་པ་ཞིག་བཏོན་ནས ྋརྒྱལ་བ་ལྔ་པ་རང་གིས་ནས་སྐྱབས་ཡུལ་ཚོགས་ཞིང་ཁྲུས་ཁང་སོགས་ཞལ་ལུང་དབུས་རྒྱུད་དང་མི་འདྲ་བའི་མན་ངག་དང་བཅས་ཨེ་ལ་བ་ཨེ་ཨེ་པ་བླ་མ་བྱམས་པ་རིན་ཆེན་ལ་གནང། དེས་གཟིམ་ཤག་མཁན་ཆེན་བློ་བཟང་མཁས་བཙུན་ལ་གནང། འདི་མཁྱེན་རབ་ཀྱི་རྩལ་ཆེ་བས་ཞེ་དྲག་གི་དཔེ་ཡི་མཁྱེན་སྟོབས་ཆེན་པོ་ཅན་ཡིན་པ་འདྲ་རིག་སྟོབས་ཆེན་པོ་ཅིག་དེ་ཡིན་དུས་མཚལ་རྟགས་ཕབ་ལུགས་དེ་ལ་དཔེ་དུས་སུ་ཉམས་བཞེས་རེ་བ་ཞིབ་དཔྱོད་གནང་ཡོང་དུས། ཕབ་ལུགས་ལ་རྒྱས་བསྡུས་སྣ་ཚོགས་ཤིག་ཐུགས་ལ་ཤར་བས། ཐུགས་དོགས་མ་ཆོད་པར་ཟེར་ཆོས་དེའི་བདག་པོ་ལྔ་པ་ཆེན་པོ་རང་ལ་ཞུ་དགོངས་ནས་སྐུ་མདུན་རང་དུ་དངོས་མཇལ་བྱས། རྒྱལ་བ་ལྔ་པ་དང་མཇལ་ནས་ཇ་འགྱུར་གཅིག་གི་ཡུན་ལ། གསོལ་ཇ་མཆོད་ཡག་གི་ཡུན་ཚོད་གཅིག་ལ། ཇ་འགྱུར་གཅིག་གི་ཡུན་ལ། ཏདྱ། ལམ་རིམ་ཆ་ཚང་གསན་པའི་རེ་བ་ཏདྱ། ཆ་ཚང་གསན་པའི་རྣམ་ཐར་རྨད་དུ་བྱུང་ཟེར། དངོས་གནས་བྱས་ན་དེ་ནི་ཇ་འགྱུར་གཅིག་གི་ནང་ལ་ལམ་རིམ་ཆ་ཚང་གསན་ཐུབ་ཡ་དེ་ཡོང་གི་མ་རེད་དེ། ཏདྱ། དག་སྣང་ཡིན་གྱི་རེ་བ་ཏདྱ། བྱིན་རླབས་འདྲ་བོ་བྱིན་གྱིས་བརླབས་པའི་འོ་ད་རྟེན་འབྲེལ་གྱི་ཐོག་ནས། འདིས། རྩེ་ཚོགས་པའི་མཁན་པོ་མཛད། འོ་ན་འདི་ནི། གཟིམ་ཤག་མཁན་ཆེན་བློ་བཟང་མཁས་བཙུན་ཞུ་ཡ་དེ། རྩེ་ཡི་དེ་ནི། ཚོགས་པའི་མཁན་པོ་མཛད། དེ་ནི། སྐུ་ཚེ་སྨད་ལ་དབེན་གནས་ལམ་རིམ་ཆོས་སྡིངས་སུ། སྒྲུབ་པ་ལ་གཞོལ་བས་གྲུབ་པའི་གོ་འཕང་མཐོན་པོར་གཤེགས། ད་དེས་དེ་ནི་ཡེར་པའི་གྲུབ་ཆེན་ཕུན་ཚོགས་རྒྱ་མཚོ་ལ་གནང། དེ་ཡང་མྱོང་ཁྲིད་ཟླ་བ་གསུམ་ལ་རྫོགས་པར་མཛད། ཞི་ལྷག་གི་རྟོགས་པ་ཁྱད་པར་ཅན་ཐུགས་རྒྱུད་ལ་འཁྲུངས་ནས་ཡེར་པར་སློབ་མ་མང་པོ་མྱོང་ཁྲིད་ཀྱིས་བསྐྱངས། བདེ་མཆོག་ལུས་དཀྱིལ་ཀྱི་སྒོ་ནས་གྲུབ་པ་ཐོབ་པ་སྟེ། ལྷོ་རྒྱུད་ཀྱི་བླ་མ་ཕལ་ཆེ་བ་དེ་ལྟར་ཡིན། ལྷོ་རྒྱུད་ཀྱི་བླ་མ་ཕལ་ཆེ་བ་དཔལ་འཁོར་ལོ་བདེ་མཆོག་གི་བས་གྲུབ་པ་ཐོབ་སྟེ། བ་དེ་འདྲ་རྐྱང་རྐྱང་རེ་ཡོག་རེ་གསུངས་རེ་ཡོང་གི་ཡོག་རེ། དེ་ལྟར་ཡིན་གསུངས། དེས་ཨེ་བླ་མ་མཁའ་སྤྱོད་བསྟན་དར་ལ་གནང།

འཇམ་དཔལ་ཞལ་ལུང་ནས་ཚུར་བཏོན་ནས་བསྡུ་རུ་བཏང་ཡ་དེ་ནི་དཔེ་ཆ་ཟུར་དུ་ཕར་བསྐྱོན་ནས། འདི་ནི། འདི། ལེ་ཚན་ལོགས་སུ་ཡོད་པ་འདི་བཀོད་པར་མཛད། འདི་སྔར་བྲིས་མ་ལས་མེད། རེ་བ་ད། དང་པོ། པཀྵའི་པར་ས་འདྲ་པོ་མེད་པ་བཅས་ཕྱག་གིས་བྲིས་བྱ་ཡ་ལོགས་སུ་རེ་བ་ད། མེད་ཀྱང་སྐྱབས་རྗེ་སྒྲུབ་ཁང་རིན་པོ་ཆེ་ནས་པར་དུ་བསྐྲུན། གནང་མཛད། མཁན་ཆེན་དགེ་འདུན་འཇམ་དབྱངས་ཀྱིས་རྗེ་ངག་དབང་མཐུ་སྟོབས་ལ་གནང། དེས་དྭགས་གྲྭ་མཁན་ཆེན་བསྟན་པ་རྒྱ་མཚོ་ལ་གནང། འདི་དྭགས་གྲྭར་སློབ་གཉེར་སྐབས་གཞོན་ཁྲལ་གྱི་ཤིང་བཤགས་དུས་དབུ་མའི་ལྟ་བ་རྙེད་པ་རེད་གསུངས། རེད་བ་ད། མཁན་ཆེན་བསྟན་པ་རྒྱ་མཚོ་ཞུ་ཡ་དེ་དང་པོ་དང་པོ། དྭགས་པོ་གྲྭ་ཚང་གི་མཁན་པོ་ཡིན་པ་ར་དྭགས་གྲྭ། དྭགས་པོ་གྲྭ་ཚང། དེ་ནས་དེ་གི་ལ་ཞུགས་ནས། དགུང་ལོ་ཆུང་ཆུང་སྒང་ལ་ཕྱག་བདེ་བརྒྱུགས་ནས་བེར་བ་རོ་དང་ལག་བདེ་ཕྱག་བདེ་འདྲ་བོ་བརྒྱུགས་ནས། ཨ་ནི་གྲྭ་ཚང་གི་ལས་ཀ་ལས་ནས་བེ་གས་བྱས་ནས་ཤིང་གཤག་བསྡད་པའི་ཁ་ཐུག་ཅིག་ལ་ཨ་ནི་དབུ་མའི་ལྟ་བ་རྟོགས་པ་རེད། འོ་དེ་རེད། ཚོགས་བསགས་སྒྲིབ་སྦྱང་བྱས་ནས་བེ་གས་མཐུན་རྐྱེན་འདྲ་བོ་ཡག་པོ་ཅིག་ཚང་སོང་ན་ཤིང་གཤག་གས་གཤག་གས་དབུ་མའི་ལྟ་བ་རྟོགས་ཡ་འདྲ་བོ། གད་སྙིགས་ཕྱི་ལོགས་ཕུ་ཕོ་ག་མར་འགྲོ་ནས་སྐས་འཛེགས་མར་བབས་བས་ག་གས་བ་གུས་བ་གུས་དབུ་མའི་ལྟ་བ་རྟོགས་འགྲོ་ཡ་འདྲ་བོ་འོ་དེ་འདྲས་ཡོད་རེད། མཐུན་རྐྱེན་འདྲ་པོ་ཚང་སོང་ན་འོ་དེ་རེད། མཐུན་རྐྱེན་མ་ཚང་ན་ནི་དེ་ནི་ཤར་ལྡན་ཙོག་ཙོག་ག་ཚོད་ཅིག་བསྡད་པ་ཡིན་ནའང་ལྟ་བ་རྟོགས་ཡ་ཁག་པོ་བྱེད་ཀྱི་རེད་བ་ན་ང་ཚོ་འདྲ་པོ་ཡིན་ན་འོ། མཐུན་རྐྱེན་ཚང་སོང་ན་ནི་ཤིང་གཤག་གིས་གཤག་གིས་དབུ་མའི་ལྟ་བ་རྟོགས་འགྲོ་བ་རེད། ཨ་དགོས་སོང་ཨ། བཤགས་དུས་དབུ་མའི་ལྟ་བ་རྙེད་པ་རེད་གསུངས་དེས་སེ་ཐོ་བླ་མ་སྐལ་ལྡན་ལ་གནང། འདི་ལ་དངུལ། དར། སྣམ་བུ་སོགས་འབུལ་མཁན་གང་བྱུང་འཛིན་ཆགས་ཀྱང་མི་མཛད། གཏོང་བ་ཡང་མི་མཛད་ས། དེ་བླ་མ་འདི་ད་ཁྱད་མཚར་རེད་པ་ད་མཛད་པ་དཔེ་བསམ་གྱིས་མི་ཁྱབ་པ་ཅིག་འདི་ལ་དཔེ་དངུལ་དང་དར་དང་འབུལ་བ་ག་རེ་ཕུལ་བ་ཡིན་ན་འཛིན་ཆགས་ཁྱོན་ནས་གནང་གི་ཡོད་མ་རེད་བདག་པོ་ཁྱོན་ནས་བསྐྱོན་གི་ཡོད་མ་རེད་མི་ལ་སྤྲད་གནང་གི་ཡོད་མ་རེད། སུ་གང་ལ་ཕར་མ་སྤྲད་བྱས། ཁོ་རང་གིས་བདག་པོ་མ་བསྐྱོན་གཡུག་བཞག་ཡོད་རེད། འོ་དེ་རེད། གཏོང་བར་མི་མཛད་པར་ཉེ་འགྲམ་གྱི་བྲག་གསེབ། བྲག་གསེབ་ཅིག་ཏུ་བསྐྱུར་བར་མཛད། ཟླ་ག་ཟེར་ཕྱི་ལོགས་ལ་བབས། རྗེས་སུ་མི་རབས་ཁ་ཤས་སོང་ན་ཡང་དེར་བཙལ་ན་སྣམ་རུལ་དང་ཊམ་ཀ་སོགས་རྙེད་རྒྱུ་ཡོད་པའི་རྣམ་ཐར་ཡ་མཚན་ས། མཆོད་སྦྱིན་མི་མཛད་པ་ཡང་རྗེས་སུ་རློམ་སེམས་སྐྱེ་བའི་ཉེས་དམིགས་ལ་དགོངས་ས། སྦྱིན་པ་འདྲ་ཅིག་གཏོང་ག་བྱས་ན། ད་ཡང་རློམ་སེམས་སྐྱེས་ནས་ངས་སྦྱིན་པ་བཏང་ཡོད་བསམ་ཞིབ་པོ་ཅིག་བྱས་ཡོད་བསམ་པ་ངོ་སོ་འདྲ་པོ་ཅིག་རེད་བ་ད་མི་ལ་བཤད་པ་ཡིན་ན་ངོ་སོ་ཆགས་འགྲོ་གི་རེད་བ་སོ་སོར་ཁ་ཚུམ་བསྡད་ནས་བསམ་བློ་བཏང་ནས་རློམ་སེམས་རེད་བ་ཨོ་དེ་རེད་ད། ཨོ་ད་དེའི་ཉེས་པ་དེ་ལ་དགོངས་ནས་མཆོད་སྦྱིན་མ་མཛད་པ་ཡིན། ཉེས་དམིགས་ལ་དགོངས་པ་རེད། དེའི་རྗེས་དེ་ནས་བློ་བཟང་ཆོས་འཕེལ་ལ་གནང། དེས་དགེ་བའི་བཤེས་གཉེན་ཐུབ་བསྟན་རབ་རྒྱས་ལ་གནང། འདི་ཡི་ཐུགས་དམ་སྐབས་ལམ་རིམ་གསོལ་འདེབས་ལ་གདངས་བཏང་ནས་གསུངས་རྗེས་འཇམ་ཅག་གེར་བཞུགས་ས་ད་དུས་རྒྱུན་ཉམས་ལེན་གནང་བའི་ཁ་ཐུག་ལ། འདི་ནི། ཐུབ་བསྟན་རབ་རྒྱས། ཞུ་ཡ། དགེ་བའི་བཤེས་གཉེན་ཐུབ་བསྟན་རབ་རྒྱས་ཞུ་ཡ་འདི་ལམ་རིམ་ཉམས་ལེན་གནང་བའི་ཁ་ཐུག་ལ་དང་པོ་དཔེ་གདངས་བཏང་ནས་རྟ་འཐེན་ནས་ད་ལྟ། རྟ་འཐེན་ཡ་ཅིག་འདུག་པ་ང་ཚོ་ཡོན་ཏན་གཞིར་གྱུར་རྟ་འཐེན་དཔེར་ན་ད་དུས་རྒྱུན་ཡིན་ན་དཔལ་ལྡན་རྩ་བའི་བླ་མ་རིན་པོ་རྟ་འཐེན་གོ་དཔལ་ལྡན་རྩ་བའི་ཟེར་རོ་ད་ཨོ་དེ་རེད་རྟ་འཐེན་ནས་ག་ལེར་ཞིག་རྟ་ཞིབ་པོ་ཅིག་འཐེན་ནས་སྐད་ཞིབ་པོ་ཅིག་བཏོན་ནས་བཞུགས་ཀྱི་ཡོད་ས་རེད་ཨ་ནི་གང་ཟག་གཅིག་ལ་འཇམ་ཐིང་གོ་ཡ་མེད་པ་ཅིག་ཨ་ནི་ཤག་རོགས་དེ་ཚོ་གིས་ད་གཉིད་ཁུག་ཚར་མེད་འགྲོ་བསམས་ནས་ཨོ་ད་གིན་ནི་ཕི་རེ་ཞིབ་པོ་རྒྱག་ཡོད་ད་ནི་འཇམ་ཐིང་འགྲོ་ཤག་གཉིད་ཁུག་མེད་འགྲོ་བསམ་དུས་ལྟ་བའི་སྒང་ལ་གཟིམ་ཁུག་ཡོད་མ་རེད་ད་སྒོམ་སྐྱོན་བསྡད་ཡོད་རེད་འདུག་ཟེར་རང་དེ་རེད། འདི་ནི། འཇམ་ཅག་གེར་བཞུགས་ས། གཞན་གྱིས་མནལ་ཁུག་པ་འདྲ་སྙམ་ནས་བལྟས་པས་རྩེ་གཅིག་ཏུ་སྒོམ་ལ་བཞུགས་པར་མཐོང། ས་དེས་དགེ་སློང་བྱང་ཆུབ་ཐོགས་མེད་ཅེས་པར་གནང། འདི་དགེ་བཤེས་དང་བླ་མ་སོགས་གང་ཡང་མིན་པར་རོ། གྲྭ་པ་གྲྭ་རྐྱང་རང་ཡིན་པ་རེད། མིན་པར་བམ་ཆོས་ཀྱི་དེ་ནས་གྲྭ་རྐྱང་རང་ག་བ་ཞིག་ཡིན། ས། རང་རེ། བཀའ་ས་སྦྲང་རི་རི་ཁྲོད་དུ་བཞུགས་ནས་ཉིན་རེ་བཞིན་ནེའུ་གསིང་ཆུང་ངུ་ཞིག་ཡོད་པར། འདི་ནི་བསང་གཏོར་གནང་ནས་གཏོར་མ་བཏང་ནས་བཞུགས་པ་རེད་པ་ད། འདི་ནི། བཏང། དེ་ནི། བསང་གཏོར་གནང་རྗེས་ལམ་རིམ་ལ་ཐུགས་དམ་རྩེ་གཅིག་ཏུ་མཛད། བྱམས་སྙིང་རྗེ་ཐུགས་རྒྱུད་ལ་འཁྲུངས་པས་བཤུམ་པ་ཁོ་ན་ག་དུས་ཡིན་ནའང་རོ་པ་ད་ད་ཁུག་ཀྱོག་ནེའུ་གསིང་དཔེ་རོ་པ་ད་དེ་འདྲའི་ལ་ཕེབས་ནས་གཏོར་མ་བཏང་ན་ཞོགས་ཀས་ཨ་ད་དེ་ནི་ལམ་རིམ་ཁོ་རང་ཐུགས་ཉམས་སུ་བསྟར་ནས་དཔེ་ཨ་ནི་དཔེ་མིག་ཆུ་དཔེ་བཤུམ་རང་བསྡད་པ་ཅིག་དེ་འདྲའི་ཅིག་ཡོད་ཡིན་པ་རེད་ཁོ་རང་གཅིག་གོ། ཁོ་ན་བཤུམ་པ་ཁོ་ན་མཛད་པས་ལུག་རྫི་བྱིས་པས་མཐོང་ནས། ཨ་ནི་ལུག་རྫི་འགྲོ་བའི་རི་ལ་རོ་པ་ད་དེ་ལ་སླེབས་ཡོང་དུས་མཐོང་ནས། ད་ག་དུས་ཡིན་ན་ངུས་བསྡད་པ་ཞིག་མཐོང་གི་ཡོད་རེད། ལུག་རྫི་དཔེ་ལྟད་མོ་འདྲ་པོ་མཐོང་ནས་རོ་པ་ད། ལུག་རྫི་བྱིས་པས་མཐོང་ནས་རྒན་པོ་གཅིག་པུར་ངུ་བ་ཡ་མཚན་ཡ་མཚན་སྣང་གིས་ཉིན་ལྟར་ཕག་ཏུ་ལྟད་མོ་ལྟ་བར་འོང་ས། དེ་དུས་ཞལ་ལུང་ལྷོ་རྒྱུད་ཀྱི་ཁྲིད་རྒྱུན་དགེ་སློང་དེ་གཅིག་པུ་ལ་མ་གཏོགས་མི་བཞུགས་པས། ཆད་པར་ཉེ་བ་ན་ས། ད་དེའི་སྐབས་ལ་བོད་ལ། ཞལ་ལུང་ལྷོ་རྒྱུད་ཀྱི་ཁྲིད་རྒྱུན་གྱི་ཡོད་རོ་པ། ད་དེ། ད་ལྟ་དགེ་སློང་དེ་མ་གཏོགས་ཕལ་ཆེར་ཆད་ཚར་རེད། མེད་པ། རོ་པ་ད། དེ་མ་གཏོགས་མེད་ཡ་ཡིན་འདྲ། གཅིག་པུ་མ་གཏོགས་མི་བཞུགས་པས་ཆད་པར་ཉེ་བ་ན། དྭགས་གྲྭ་མཁན་ཟུར་བློ་བཟང་སྦྱིན་པ་ཞུ་ཡ། ད་དྭགས་པོ་གྲྭ་ཚང་གི་ཡང་མཁན་ཟུར་བྱས་ནས་མཁས་པ་ཆེན་པོ་ཞིག་རང་ཡིན་པ་རེད། རོ་པ་ད། འོ་ད་དེ་དེ་ནི། ཞེས་བདག་གི་སྐྱབས་མཆོག་བླ་མ་རིན་པོ་ཆེའི་རབ་བྱུང་གི་སྡོམ་པ་བཞེས་ས་དེ། ལྷོ་རྒྱུད་ཀྱི་ཁྲིད་རྒྱུན། གཞན་དུ་ཞིབ་ཏུ་བཙལ་བྱས་ཁྲིད་རྒྱུན་ཐོབ་པ་དགེ་སློང་འདི་ལས་མེད་པས་དགེ་སློང་གིས་ཉམས་ཁྲིད་མ་ཐུབ་ཅིང། ད་དགེ་སློང་དེ་ཡོད་སར་ཕེབས་ནས། མཁན་པོ་དེས། དགེ་སློང་དེ་ཡོད་སར་ཕེབས་ནས། ད་ནི། ཁྱེད་རང་གིས་ང་ལ་དེའི་ཁྲིད་རྒྱུན།